ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs dot com dot au slash tibetan ཐོག་བསྐྱོད་རོགས། ཨོ་སི་ཁྲུ་ལི་ཡ་གཞུང་གིས་མི་མང་རྣམས་ལ་ཏོག་དབྱིབས་འགོག་ཁབ་རྒྱག་རྒྱུ་ཡི་འཆར་གཞི་གསལ་བསྒྲགས་གནང་ཡོད་པ་དང་ཐེངས་འདིར་ང་ཚོ SBS བོད་སྐད་སྡེ་ཚན་ནས་ཨོ་སི་ཁྲུ་ལི་ཡའི་ནང་གནས་སྡོད་བྱེད་མཁན་བོད་མི་རྣམས་ཀྱིས་འགོག་ཁབ་སྐོར་དོ་སྣང་དང་བསམ་ཚུལ་ག་རེ་ཡོང་གི་ཡོད་མེད་སྐོར་བོད་མི་ཁག་ཅིག་ལ་བཅར་འདྲི་ཞུས་ཡོད། ང་སངས་རྒྱས་རྡོ་རྗེ་ཡིན། ཐོག་མར་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ས་ཁེན་བྷེ་རར་གནས་སྡོད་བྱེད་མཁན་ཁེན་བྷེ་ར་བོད་རིགས་མཐུན་ཚོགས་ཀྱི་ཚོགས་གཙོ་སྐལ་བཟང་ལགས་ཀྱིས་འགོག་ཁབ་སྐོར་བསམ་ཚུལ་དང་འགྲེལ་བརྗོད་འདི་འདྲ་ཞིག་གནང་གི་འདུག། ད་ལྟའི་ང་ཚོ་ཨོ་སི་ཁྲུ་ལི་ཡ་ལ་ཡང་ད་གཞུང་འབྲེལ་གྱི་བརྒྱུད་ལམ་ཁག་ནས་དེ་འདྲའི་མར་གསལ་བསྒྲགས་སྤེལ་བ་བྱས་ཡོད་ན་ད་ང་ཚོ་ཨོ་སི་ཁྲུ་ལི་ཡ་གི་མི་མང་རྣམས་ལ་ཡང་ཨ་ནས་ཅིག་དང་ད་སྔོན་འགོག་དེ་ད་ཕྱི་ཟླ་གཉིས་པའི་གི་ཟླ་གཞུག་ནས་ད་ལྟའི་ཟླ་གཞུག་དེ་ནས་བྱེད་ཅིང་འགོ་བཙུགས་ཡག་གི་གསལ་བསྒྲགས་ཅིག་སྤེལ་ཡོད་རེད་ད་དེ་ཕལ་ཆེར་ད་རང་ཆགས་གི་ཡོད་ས་རེད། ཨ་ནས་ད་ང་ཚོའི་དེ Australia ལ་ཡང་རྒྱག་ཡག་གི་ད Vaccine དེ་ད་སྔོན་འགོག་ཁབ་དེ་ད་ད་ལྟ Pfizer། སྔོན་འགོག་ཁབ་དེ་ཆགས་བསྡད་ཀྱི་འདུག་མང་ཆེ་བ་བྱས། དེ་སྔོན་འགོག་ཁབ་དེ་ད་ཅིག་ཕྱི་རྒྱལ་གྱི་རྒྱལ་ཁབ་ཁག་མང་པོ་ཞིག་ཅིག་ལ་ཡ་ད་ཅིག་བརྒྱབ་ནས་ད་ལྟ་ཟླ་བ་གསུམ་བཞི་དེ་འདྲའི་འགྲོ་བསྡད་ཀྱི་ཡོད་པ་རེད་ད་དེ་གི་དངོས་གནས་གི་ད་ཅིག་ན་ཚ་དེ་ལ་ཡ་ད COVID Nineteen ལ་ཡ་ད་ཅིག་ཕན་ཐོགས་ག་ཚོད་ཅིག་ཡོད་མེད་དེ་ད་ལྟ་གསལ་བོ་ཞིག་འུ་ཞིག་དེ་མི་འདུག་དེ་ད་ཡིན་ནའི་སྐབས་སྐབས་ལ་སྐབས་ལ་ད་ཅིག་མངོན་གསལ་དོད་པོའི་གི་ད་ཅིག། འཕྲོད་བསྟེན་ལ་ཡ་ད་ལྟའི་ཆར་ལ་ཡ། ཅིག་དུས་ཚོད་ཐུང་ཐུང་ནང་ལ་ཡ། སྐྱོན་ཆེན་པོ་ཅིག་མེད་པ་དེ་གསལ་བོ་ཅིག་ཆགས་བསྡད་ཀྱི་འདུག། ད་རྒྱུན་རིང་པོའི་ནང་ལ་ཡ་ད་ཅིག་ག་རེ་བ་རེ་འཕྲོད་བསྟེན་ལ་ཡ་ཅིག། སོ་སོའི་རང་ཉིད་ཀྱི་གཟུགས་པོའི་འཕྲོད་བསྟེན་ལ་ཡ་ད་ཅིག། སྨན་ཁབ་དེ་སྔོན་འགོག་གི་ཁབ་དེ་བརྒྱབ་ནས་ད་ཅིག་ཡག་པོ་ཡོད་དང་མེད་ས་དེ་ཤེས་ཐུབ་ཡ་ཁག་པོ་ཞིག་རེད་དེ་ད་ལྟའི་ཆར་ལ་ཡ་མང་པོ་ཞིག་རེད་དེ་ཤེས་ཐུབ་ཀྱི་ཡོད་མ་རེད་བྱས་ཙང། དེའི་ཚེ་ཁ་ཁུར་སྦྱོར་བ་དང། ཡིན་ན་ཡང་ད་ཅིག་ག་ལ་བ་རེད་ཨོ་སི་ཁྲུ་ལི་ཡ་ནང་ཆ་བཞག་པ་ཡིན་ན་ཅིག་ལས་གནས་ཁ་ཤས་ད་ཅིག་འཕྲོད་བསྟེན་དང་འབྲེལ་བ་བྱེད་ཉིན་འབྲེལ་བ་ཡོད་པའི་ད་ལས་གནས་ཁ་ཤས་ལ་ཡ་ད་ཅིག་དམིགས་བསལ་རྒྱག་དགོས་ཡ་དེ་འདྲའི་ཡོད་པ་བྱས་ཨེ་དེ་མིན་ཅིག་མི་དམངས་སྤྱིར་བཏང་གི་མི་དམངས་ལ་ཡ་ད་ཅིག་ངེས་པར་དུ་རྒྱག་དགོས་ཡ་དེ་འདྲའི་གི་ནས་ད་འདྲའི་གི་མི་འདུག་ད་ཡིན་ན་ཡང་དེ་འདྲའི་ཅིག་ད་ལྟ་ཁོང་ཚོའི་གི་འཆར་གཞི་ལ་བལྟས་པ་ཡིན་ན། ད་ཅིག་དེས་སྨན་ཁབ་དེ་བརྒྱབ་བཞག་པ་ཡིན་ན་སྟབས་བདེ་བ་ཡོད་པའི་རྣམ་པ་རེད་ཅེས་མཐོང་རྒྱུ་འདུག། ཡང་ཨོ་སི་ཁྲུ་ལི་ཡ་ཡི་གྲོང་ཁྱེར་སི་ནི་གི་ཉེ་འགྲམ Newcastle གནས་སྡོད་བྱེད་མཁན་བུད་མེད་དུང་ཆུའི་ལགས་ཀྱིས། ཏོག་དབྱིབས་འགོག་ཁབ་དེ་གལ་ཆེན་པོ་དང་ཨ་ནེ་གལ་སྲིད་སྨན་ཁབ་ཚད་ལྡན་ཞིག་ཡོད་ན་ཨ་ནེ་རྒྱག་རྒྱུ་དེ་གལ་ཆེན་པོ་མཐོང་གི་ཡོད་སྐོར་སོགས་འགྲེལ་བརྗོད་འདི་འདྲ་ཞིག་གནང་སོང།

དངོས་གནས་དྲང་གནས་དེའི་སྨན་ཁབ་དེ་རྒྱག་དགོས་ངེས་ཅིག་དང་ངེས་པར་དུ་རྒྱག་དགོས་པ་ཅིག་ལ་བསམ་བློ་བཏང་དུས་འོ། གཞན་ཡང་ཚོགས་གཙོ་སྐལ་བཟང་ལགས་ཀྱིས་འགྲེལ་བརྗོད་འདི་འདྲ་ཞིག་གནང་ཡོད། གཞུང་གི་ཨ་ནེ་ཅིག་སྔོན་འགོག་དེ་བརྒྱབ་པའི་ཨ་ནེ་བརྒྱབ་པའི་རྗེས་ལ་ཡ་ཨ་ནེ་ཁོང་ཚོས་ཀྱིས་ད་ང་ཚོས་ཀྱི་ལག་དེབ་ལབ་དགོས་རེད་ད Certificate འདྲ་ཅིག་སྤྲད་ཡ་རེད་དོ། ད་གལ་སྲིད་སྔོན་འགོག་དེ་བརྒྱབ་མེད་པ་ཡིན་ན Certificate དེ་རག་གི་ཡོད་མ་རེད་བ་ད་དེ་མ་རག་དུས་ཨ་ནེ་ཅིག་ག་རེ་ལབ་དགོས་རེད་ཨ་ནེ་ནམ་རྒྱུན་སོ་སོས་ཅིག་ད་ཅིག Australia ནང state གཅིག་ནས state གཞན་དག་འགྲོ་ཡ་དང་ཨ་ཅིག་ཕྱི་ལོགས་ལ་འགྲོ་ཡ་དང་ཨ་གནམ་ཐང་བརྒྱུད་ཡ་དེ་འདྲས་དང་ཨ་ཅིག་ཟ་ཁང་དང་དེ་འདྲས་མགྲོན་ཁང་ཆེན་པོ་དེ་འདྲས་ནང་ལ་ཡ་ཅིག་འགྲོ་དུས་དེ་འདྲས་ཆ་རྐྱེན་དུ་འཛུལ་དང། སྔོན་འགོག་སྔོན་འགོག་གི་ཁབ་དེ་ཨ་རྒྱབ་ཡོད་མེད་ཀྱི་ཆ་རྐྱེན་དེ་འདྲས་ཁེས་ལེ་བག་གི་དང་ཉེན་ཁ་ཆེན་པོ་ཞིག་ཆགས་བསྡད་ཡོད་དུས་དེ་གལ་སྲིད་སོ་སོས་ད་ཅིག་ཅིག། སྔོན་འགོག་དེ་སྔོན་ཁབ་དེ་མ་རྒྱབ་པ་ཡིན་པ་ཡིན་ན་འདི་ནས་མང་ཆེ་གེ་ཨ་ནེ་ཅིག་ག་རེ་ལབ་དགོས་རེད་ཡང་ཅིག་ང་ཚོ་སྤྱི་ཚོགས་སྤྱི་ཚོགས་ནང་ལ་ཡང་ཅིག་འགྲོ་འདུག་སྤྱོད་གསུམ་ལ་ཡང་ཅིག་དཀའ་ངལ་འཕྲད་མི་ཡོང་ངས་བསམ་པའི་ཅིག་སྟབས་བདེ་བོ་མ་ཡོང་ཨེ་བསམ་པའི་དེ་འདྲའི་གི་གནས་སྟངས་འདྲ་བོ་ཅིག་ཆགས་འགྲོ་ས་རེད་བྱས་ཙང་དེ་འདྲའི་ཡིན་དུས་ཨ་ནེ་ད་ཅིག་སྨན་ཁབ་དེ་སྔོན་འགོག་ཁབ་དེ་ད་ཅིག་རྒྱུན་རིང་པོ་ལ་ཡང་ཨ་ནེ་དཀའ་ངལ་ག་འདྲའི་ཅིག་ཡོད་མེད་འཕྲོད་བསྟེན་ལ་ཡང་ག་འདྲའི་ཅིག་ཕན་ཐོགས་གི་ཡོད་མེད་ཅིག་བཤད་ཁག་པོ་རེད་དེ་ཡིན་ནའི་གནས་སྐབས།

ད་ལྟ་ཚོ་ཚོགས་ཐུབ་པའམ་དཔེ་མི་སྲིད་ཡག་པོ་ཡིན་བཞིན་རེད་བསམ་དྲན་འདུག་ད་ལྟ་ཚོ་དངོས་གནས་དྲང་གནས་གི་དེ་ནས། འགའ་ཤས་སུ་ལོ་གཅིག་གཉིས་ཀྱི་ཡལ་ཐོན་ཡོད་མ་རེད་འདྲ་དེ་ནས་ལབ་སོང་ད་ད་ལོ་ད་ལོ་གཅིག་འཁོར་མ་འཁོར་ཙམ་ནས་ཐོན་སོང་ད་དཔེ་ཡག་པོ་བྱུང་སོང་ངོ་དེ་རེད་མ་གཏོགས་གཞན་སྨན་ཁབ་དེ་ཚོ་མེད་པ་ཡིན་ན་དེ་ནས་དཔེ་ཉེན་ཁ་ཚ་བོ་འདུག་བ་ད་དེང་སང་དེའི་ད་ན་ཚ་དེ་རྒྱུན་རིང་པོ་ན་དེ་འདྲ་བྱས་དེ་ཨ་ནི། ཕ་དེའི་ཁྲེ་ཐོ་འདྲ་ཆགས་འདྲ་རེད་མ་གཏོགས་དེ་དང་པོ་དང་པོ་ས་རྒྱ་ནག་དང་ན་འོ་དེ་དེ་ནས་སྨད།

ཡང Dee Why ས་གནས་སུ་གནས་སྡོད་བྱེད་མཁན་བསོད་ནམས་ལགས་ཀྱིས་ཏོག་དབྱིབས་འགོག་ཁབ་སྐོར་བསམ་ཚུལ་དང་འགྲེལ་བརྗོད་འདི་འདྲ་ཞིག་གནང་ཡོད་རེད། མི་དེ་ཅིག་ཁ་ཤས་ལ་ཅིག་ནོར་བྷེལ་དེ་བ་ཡིན་ན་རེད་རྒན་རྒོན་ཁ་ཤས་ཅིག་གྲོངས་འགྲོ་བའི་སྐད་ཆ་དེ་འདྲའི་གོ་རྒྱུ་འདུག་ཁ་ཤས་ལ་ཅིག་རྒན་རྒོན་དེ་འདྲའི་ལོ་རྒན་པ་དེ་འདྲ་ལ་གནོད་འགྲོ་བའི་སྐད་ཆ་དེ་འདྲའི་གོ་རྒྱུ་འདུག་དེ་འདྲའི་འོག་ཏུ་ཁ་ཤས་ཀྱིས་ཡང་ཅིག་ཅིག་མི་ཅིག་རྒྱབ་མ་དགོས་ན་བསམ་པའི་སྐད་འོ་རེ་བ་དེ་འདྲའི། སངས་ནས་ཡོང་གི་འདུག་སྟེ་དེའི་རྗེས་ལ་ཡང། ཡིན་གཅིག་མིན་གཅིག་རྒྱབ་མ་དགོས་པ་ཅིག་ཨོ་དེ་ཅིག་ཨོ་ཡག་པོ། འདྲ་བོ། ཨོ་མཐོང་སོང་དེ་འདྲས་ཅིག་གོ་རྒྱུ་འདུག་ཡིན་གཅིག་མིན་གཅིག་རྒྱབ་མ་དགོས་པ་ཅིག་ད་ཚང་མ་ལ་རྒྱབ་པའི་གི request བྱེད་ཡོང་བ་ཅིག་ཡིན་ནའི་ད་སོ་སོ་རྒྱབ་མ་རྒྱབ་སོ་སོ། ཨོ། ད་ཡ་ཅི་ཨོ་དེ་འདྲས་ཅིག་རེད་ཟེར་གི་འདུག་དེ་འདྲས་ཡིན་ན་དེ། ཨོ་གཡག་པོ་འདྲ་མཐོང་སོང་དེ་ནི་སྤྱི་བཏང་གི། ཨོ་ད་ད་ད། ངས་དེ་འདྲའི་མང་པོ་ཐོས་འོང་རེད་འདི་ན་ཡག་ཤོས་འདྲ་བོ་ད་ཨ་རེད་ད། ཨོ་དབྱིན་ལན་གྱི་གཟུགས་ཀྱང་འགྱུར་ཏེ། ཚང་མ་ཚིག་དག་བདེན་པ་རྩོད་ཀྱི་འདུག། གལ་ཏེ་མི་འདི་ཅི་སླད་ཡོང་ན་ལྟོས་མེད་ཚང་མ་བལྟས་སོ་མ་ལྷོད་ལ་བག་ཡངས་འདྲ་བོ་ཅིག་ཡོང་རྒྱུ་ཨེ་ཡོང་བསམ་ནས་ཚང་མ་གི། ཨོ་རེ་བ་ཤུགས་ཆེན་པོ་བརྒྱབ་བསྡད་ཀྱི་འདུག་དེ་མ། ཨོས་ཏྲེ་ལི་ཡ་ཡི་གྲོང་ཆེན་མེལ་སྦོན་དུ་གནས་སྡོད་བྱེད་མཁན་བྱམས་པ་བཀྲ་ཤིས་ལགས་ཀྱིས་འགྲེལ་བརྗོད་འདི་འདྲ་ཞུ་གནང་གི་འདུག། སྨན་ཁབ་དུག་སྐོར་དང་ནད་པ་དང་གློ་ནད་ཀྱི

ཅིག་འགོག་ཁབ་དེ་ག་ཡིན་ན་མི་མང་ལ་རག་པ་ཡིན་ན་ནི་ད་དངོས་གནས་མི་ཚང་མ་དགའ་བསུ་བྱེད་དགོས་བ་རེད་དོ། ཧ་ཡིན་ནའང་ད་སོང་དེ་འདྲའི་རྫུས་མ་བཟོ་མཁན་འདུག་བ་ད་སོང་ད་ག་ཤེད་ཚད་ལྡན་མིན་པ་དེ་འདྲའི་མང་པོ་དར་ཡོང་འདུག་བ། དེ་བཞིན་གྲོང་ཆེན་མེལ་བྷན་དུ་གནས་སྡོད་བྱེད་མཁན་དམ་ཆོས་ལགས་ཀྱིས། ཏོག་དབྱིབས་འགོག་ཁབ་སྐོར་དོ་སྣང་ཆེན་པོ་བྱུང་ཡོད་སྐོར་ང་ཚོར་འགྲེལ་བརྗོད་འདི་འདྲ་ཞུ་གནང་ཡོད། ནས་ཅི་ཡང་ནས་ད་ཁབ་དེའི་ད་སྤྱིར་བཏང་ད Australia ནང་ལ་ཡ་དོ་སྣང་ཆེན་པོ་བྱེད་ཀྱི་འདུག་ཨང། ནས་ཅིག་ཁབ་དེའི་གཉིས་རྫས་དེ་འདྲས་ནས་ཅིག་མཐོང་བསྡད་ཡོད་རེད་ཟེར་ནས་དེ་དོ་སྣང་ཧང་སང་ཆེན་པོ་བྱེད་ཀྱི་འདུག་ཨང། ནས་ང་རང་ཡང་ཚོང་པའི་ནང་ལ་ནས་ཅིག་ཁབ་དེའི་སྐོར་ལ་ཡ་ཅིག་དོ་སྣང་མང་པོ་བྱེད་ཀྱི་ཡོད་ཟེར་བ། ནས་ཅིག་གི་དུ་བ་ཟ་རྒྱུ་རེད་ག་འདྲའི་ཐོག་ལ་ཡ། འདི་འདྲ་གི་ཅིག་ཁབ་དེ་ག་དུས་ཐོན་འདུག་ཅིག་ག་ནས་བཟོས་འདུག་ནས་ག་དུས་རྒྱག་ཡ་རེད་དོ། ནས་ད་དེ་ང་ཚོ་ལ་ཉོས་ཚར་བ་རེད་ཉོས་ཚར་ནས་ནས་སུ་ལ་རག་གི་འདུག་གོ་དེ་འདྲའི་སྐོར་ལ་ཡ་ནས་དོ་སྣང་མང་པོ་བྱེད་མཁན་ཞིག་ཡིན་ཟེར། ཡང་ཨོ་གླིང་རི་སྔོན་པོ་གནས་སྡོད་བྱེད་མཁན་བསྟན་འཛིན་བློ་བཟང་ལགས་ཀྱིས་འགོག་ཁབ་སྐོར་དོ་སྣང་ཆེན་པོ་བྱེད་བཞིན་ཡོད་སྐོར་འགྲེལ་བཤད་འདི་འདྲ་ཞུ་གནང་སོང། རྒྱ་ནག་ལ་བྱུང་བའི་ན་ཚ་དེ་ཧ་ཅང་ཛ་དྲག་ཆེན་པོ། ཉེན་ཁ་ཆེན་པོ་ད་མྱུར་སྐྱེན་གྱིས་འགོས་འགྲོ་ཡ་ཁྱབ་འགྲོ་ཡ་དེ་ལ་སྨན་བཅོས་མེད་པ་ད་དེ་འདྲའི་ཅིག་ཆགས་སྡོད་དུས་ད་འགོག་ཁབ་གི་ཐོག་ལ་དོ་སྣང་ཆེན་པོ་བྱས་དང་པོའི་སྐབས་ལ་ད་འགོག་ཁབ་དེ་བཟོ་ཡོད་རེད་ལབ་དུས་ག་དུས་ན་ཁུ་བྱུག་གནམ་ཆུ་སྒུག་པ་ནང་བཞིན་ལ་ཡ་ཅོ་དེ་འདྲའི་ཅིག་ནི་ད་འགོག་ཁབ་སྐོར་ལ་དོ་སྣང་བྱས་ད་ད་ལྟའི་ཆ་ལ་འགོག་ཁབ་རྒྱག་ཡ་ལ་འགོ་བཙུགས་ཡོད་ས་རེད་དུས་ཚོད་ཚོང་ལ་བཀྲ་ཤིས་པའི་གཏམ་བཟང་ཞིག་རེད་དྲན་གྱི་འདུག་ཨོ་ད་ང་རང་ངོས་ལ་ཡིན་ན་ད་འགོག་ཁབ་དེ་ལ་བརྟེན་ནས། མ་འོངས་པ་ལ་ད་ན་ཚ་དེ་འཇིག་རྟེན་ཁམས་ལ་ད་རིམ་པ་བཞིན་དུ་རྩ་མེད་རྩ་སྟོང་འགྲོ་ཐུབ་ཡག་གི་འོ་དེ་འདྲའི་ཅིག་རེ་བ་དང་ཡིད་ཆེས་མ་ལང་དེ་འདྲའི་འཆང་བསྡད་ཡོད་ཞུ་བ་ཡིན། དེ་བཞིན་ཨོ་གླིང་རི་སྔོན་པོ་གནས་སྡོད་བྱེད་མཁན་རྨེ་བ་རིན་ཆེན་རྡོ་རྗེ་ལགས་ཀྱིས་ཨ་ནི་ཏོག་དབྱིབས་འགོག་ཁབ་འདི་ལ་དོ་སྣང་མ་བྱེད་རང་བྱེད་ཡིན་སྐོར་འགྲེལ་བཤད་འདི་འདྲ་ཞུ་གནང་སོང། ཏོག་དབྱིབས་ན་ཚ་འདི་ད་སྔོན་འགོག་གི་ཁབ་སྐོར་ལ་ད་དོ་སྣང་མ་བྱེད་རང་བྱེད་འདྲ་བོ་ཅིག་རེད་བ། བྱས་ཙང་ནི་འདི་དོ་སྣང་སླེབས་སོང་དེ་ནི་ད་ང་རང་ཚོ་གི་ད་རྒྱལ་ཁབ་འདི་ཡིན་པ་ཡིན་ན་ཡང། ཕལ་ཆེར་ནི་ཟླ་བ་གསུམ་པའི་ནང་ལ་ཡ་ད་ཅིག་མི་མང་པོ་ཅིག་ལ་མི་ས་ཡ་མང་པོ་ཅིག་ལ་དེ་ནི་སྔོན་འགོག་གི་ཁབ། རྒྱབ་ཐུབ་ཡག་གི་འབད་བརྩོན་གཅིག་ཡོད་ས་རེད། འོ་དུས་ཟེར་རེད་དེ་ནི་ད་འདི་སྔོན་འགོག་གི་ཁབ་དེ་ཧ་ཅང་གལ་ཆེན་པོ་རེད་ད་སྔོན་འགོག་ཁབ་རྒྱག་ཡ་དེ་ཡང་དཔེ་གལ་ཆེན་པོ་རེད་པ། སྔོན་འགོག་གི་ཁབ་དེ་མ་རྒྱབ་པ་ཡིན་ན་ད་གཅིག་ནི་སོ་སོ་ནད་པ་ཡིན་ན་ད་སོ་སོ་གི་གྲོགས་པོ་གྲོགས་མོ་ནང་མི་འོ་དེ་ཚང་མ་ལ་དཀའ་ངལ་བཟོ་གི་ཡོད་རེད་སོ་སོ་གི་སྤྱི་ཚོགས་དང་དེ་འདྲ་མང་པོ་གཅིག་ལ་དཀའ་ངལ་བཟོ་གི་ཡོད་རེད། ཡང་མཁན་པོ་བྲང་ས་གནས་སུ་གནས་སྡོད་བྱེད་མཁན་བཀྲ་ཤིས་རྒྱལ་མཚན་ལགས་ཀྱིས། ཨ་ནི་ཏོག་དབྱིབས་ན་ཚ་འདི་ཛ་དྲག་ཆེན་པོ་ཞིག་མཐོང་གི་ཡོད་པ་དང་ཁབ་འདི་གང་མགྱོགས་རྒྱག་ཐུབ་རྒྱུ་གལ་ཆེན་པོ་མཐོང་གི་ཡོད་སྐོར་འགྲེལ་བརྗོད་འདི་འདྲ་ཞུ་གནང་ཡོད། ཨོ་སི་ཁྲུ་ལི་ཡ་གི་ནང་ལ་ནི་ང་ཚོ་ཏོག་དབྱིབས་ཀྱི་ན་ཚ་འདི་དངོས་གནས་དྲང་གནས་ནས་ཀྱི་ཨོ་ཉེན་ཁ་ཆེན་པོ་ཞིག་དང་ཛ་དྲག་ཆེན་པོ་ཞིག་ཨ་ཐུག་ཐུག་གི་ཡོད་རེད་ཡིན་ན་ང་ཚོ་ད་སྤྱི་ཚོགས་གཞན་དག་ལ་མ་འདྲ་བ་གི་ད་ཏོག་ཙ་ཅིག་གི་ཡིན་ང་ཚོ་ཨོ་སི་ཁྲུ་ལི་ཡ་དེ་ལ་ད་ན་ཚ་ཉུང་ཉུང་འདྲ་པོ་ཞིག་ཆགས་བསྡད་ཡོད་རེད་གཉིས་པ་དེ་ན་ནི་རྒྱ་འབོད་ལས་རྒྱལ་ཁབ་གཞན་དག་འདྲ་པོ་ཡིན་ན་ད་བབ་སྟེ་ཉེན་ཁ་ཆེན་པོ་ཞིག་དང་ཛ་དྲག་ཆེན་པོ་ཞིག་ཆགས་ཡོད་རེད་ཡིན་ན་ཡང་ད་ང་ཚོ་ད་ད་ཉེན་ཁ། ཆེན་པོ་ཞེ་དྲག་ཅིག་མི་འདུག་ཨ་ནི་ཛ་དྲག་ཞེ་དྲག་ཅིག་མི་འདུག་ཟེར་ནས་འདི་བཞག་བཞག་ཡ་མེད་པར་ཅིག་ང་ཚོ་གི་སྨྲས་ཏེ་ཨ་ནེ་གི་ད་ད་ད་ན་ཚ་འདི་གི་ཁབ་འདི་ནི་འཛག་ནས་དངོས་གནས་དྲང་གནས་ང་ཚོ་ཡིད་ཀྱི་མི་ཉིད་གཉིས་ཀྱི་འདི་རྒྱག་ཐུབ་ན་དཔེ་གལ་ཆེན་པོ་ཅིག་དང་ཨ་ནེ་དངོས་གནས་དྲང་གནས་ནས་གི་ག་ཚོད་མགྱོགས་མགྱོགས་དང་ག་ཚོད་ཛ་དྲག་ཅིག་ཅིག་ཅིག་ཨ་ནེ་ཅིག་གི་སྨན་དེ་གི་ཨ་ནེ་གང་མགྱོགས་བརྒྱག་ཐུབ་པ་ཡིན་ན་དེ་བས་ཆེན་པོ་ཅིག་ཡོད་ས་རེད་བསམ་གྱི་འདུག་ཅིག་གི་བསམ་ཚུལ་འདྲ་པོ་ཅིག་དེ་འདྲ་འདྲ་ཅིག་འདུག། མཇུག་ཏུ་མཁན་པོ་བྲང་ས་གནས་སུ་གནས་སྡོད་བྱེད་མཁན་ཡེ་ཤེས་ཆོས་བཟང་ལགས་ཀྱིས་སྨན་ཁབ་དེ་ཚོ་ག་དུས་རྒྱག་གི་ཡོད་མེད་དང་སྨན་ཁབ་དེ་ཚོ་ཏག་ཏག་རག་དགོས་པ་དེ་གལ་ཆེན་པོ་མཐོང་གི་ཡོད་སྐོར་འགྲེལ་བརྗོད་འདི་འདྲ་ཞུ་གནང་གི་འདུག། སྨན་ཁབ་གཅིག་དེ་གནས་དོན་འདྲ་རྒྱ་མ་ཏོག་འཇོག་དགོས་ཟེར་དེ་འདྲའི་གནས་ཚུལ་ཞིག་གོ་བ་དང་དེ་ནང་བཞིན་སྨན་ཁབ་ལ་མཚོན་པ་ཡིན་ན་གཅིག་སྔོན་འགོག་སྨན་ཁབ་དེ་ལ་རིགས་ཁ་ཤས་ཅིག་ཡོད་པ་འདྲ་དེ་འདྲའི་ཡིན་དུས་གང་ལ་དུས་ཚོད་ག་འདྲ་རྒྱག་གི་ཡོད་མེད་དང་དེ་ནང་བཞིན། དེ་ཚོ་ག་དུས་རྒྱག་གི་ཡོད་མེད་ཨེ་ནི་དེ་ཚོ་དྲངས་ཏེ་ང་ཚོ་ཐོ་རྒྱག་དགོས་ཐུག་དགོས་བྱས་ལ་སོགས་པ་དེ་ཚོ་གཅིག་གནས་ཚུལ་མང་པོ་ཞིག་ཡོང་གོ་ཡོད་རེད་དེ་ཚོ་ང་ཚོ་རིམ་པས་ཨེ་ནི་གཅིག་དོ་སྣང་བྱེད་དགོས་དང་དེ་ནང་བཞིན་གཅིག་དུས་སུ་ཏག་ཏག་ཏག་ཏག་ཏག་ལ་ཡག་ཡག་ཡག་ལ་ཡག་དེ་འགོག་ཁབ་ལེན་ཡག་གོ་ཡག་དེ་གལ་ཆེན་པོ་རེད་བསམ་གོ་འདུག། ཨོ་སི་ཁྲུ་ལི་ཡ་གཞུང་གིས་རྒྱལ་སྤྱིའི་སྨན་ཁབ་བཟོ་ཚོང་ཁང་ཁག་གསུམ་ནས་ཏོག་དབྱིབས་འགོག་ཁབ་མ་འདྲ་བ་རིགས་གསུམ་མངགས་ཉོ་བྱས་ཡོད་པ་དང་འགོག་ཁབ་དེ་ཚོ་མི་མང་ལ་ག་འདྲ་བྱས་ནས་རྒྱག་རྒྱུ་ཡིན་མིན་སོགས SBS བོད་སྐད་སྡེ་ཚན་གྱིས་གནས་ཚུལ་རིམ་པ་སྤེལ་དང་སྤེལ་མུས་ཡིན་པས་དེ་ཚོ་ལ་གསན་གཟིགས་གནང་རྒྱུ་མ་བརྗེད་པ་གནང་རོགས་གནང། ཁྱེད་རང་ཨོ་སི་ཀྲི་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan དུ་གསན་རྒྱུ་ཡོད།